འདི་གའི་རླུང་འཕྲིན་ཁང་གིས། ལྡི་ལི་དོན་གཅོད་ལས་ཁུངས་སུ། ལྡི་ལི་ཁུལ་དུ་གོང་ས་མཆོག་ལ་མཛད་འཕྲིན་ཅི་ཞིག་ཡོད་པའི་སྐོར་ལ་བཀའ་འདྲི་ཞུས་པར། མགོན་པོ་མཆོག་གིས་ཉིན་གཉིས་རིང་ལྡི་ལིར་གནས་བཞུགས་མཛད་རྒྱུ་ཡིན་པ་དང། ཁུལ་དེར་མཛད་འཆར་དམིགས་བསལ་གང་ཡང་མེད་པའི་སྐོར་འགྲེལ་བརྗོད་བྱུང་བ་འདུག་ལ། སྤྱི་ཟླ་དང་པོའི་ཚེས་ཉེར་གཉིས་ཉིན། ཕྱིར་བཞུགས་སྒར་དྷརྨ་སཱ་ལར་ཆིབས་བསྒྱུར་གནང་རྒྱུ་ཡིན་པ་རེད་ལ། གནས་མཆོག་རྡོ་རྗེ་གདན་དུ་རྟེན་བཞུགས་པའི། སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འཛིན་སྐྱོང་འགན་འཛིན། བསྟན་འཛིན་དཀོན་མཆོག་ལགས་ཀྱིས། མགོན་པོ་མཆོག་གིས་ཐེངས་འདིར་གནས་མཆོག་རྡོ་རྗེ་གདན་དུ། མཛད་འཕྲིན་མང་པོ་ཞིག་བསྐྱངས་ཡོད་པ་དང། སྤྱི་ཡོངས་ནས་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་མཛད་འཕྲིན་ཁག་ཧ་ཅང་གི་ཡག་པོ་བྱུང་ཡོད་པའི་སྐོར་འདི་གར་འགྲེལ་བརྗོད་བྱས་ཡོད་པ་རེད་ལ།

མཛད་འཕྲིན་གྱི་ཐོག་མར་ཁུལ་དེར་ཆགས་པའི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་མཛད་ཡོད་པ་དང་དེ་ནས་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་པ་དང། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང། རྗེ་བཙུན་འཇམ་དཔལ་གྱི་རྗེས་གནང་བཀའ་དྲིན་སྩལ་བ་དང་བོད་མིའི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་བྱས་པ། དགེ་བཤེས་ལྷ་རམས་པའི་ལག་འཁྱེར་མཛད་སྒོའི་སྟེང་ཆིབས་བསྒྱུར་བཀའ་དྲིན་བསྐྱངས་པ་དང། གཞན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སོ་ལྔ་བའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་སྐྱོང་བ་སོགས་རླབས་ཆེན་གྱི་མཛད་འཕྲིན་མང་པོ་ཞིག་བསྐྱངས་ཡོད་པ་རེད། གཞན་ཡང་མགོན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རྒྱ་གར་གྱི་གནད་ཡོད་མི་སྣ་ཁག་ཅིག་ལ་དམིགས་བསལ་གྱི་མཇལ་ཁ་བསྩལ་བའི་ཁྲོད། རྒྱ་གར་སྦི་ཧ་རའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མར་མཆོག་དང། ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་མཆོག་སོགས་ལ་མཇལ་ཁ་བསྩལ་ཡོད་པ་རེད། འབྲེལ་ཡོད་ཉམས་ཞིབ་པས་རྒྱ་ནག་གཞུང་གིས་བོད་སྐྱོར་ལས་བྱེད་པར་བོད་ཀྱི་སྐད་ཡིག་སློབ་ཁྲིད་བྱེད་པ་དེ་ནི་གཞི་རིམ་གྱི་བོད་མང་ཚོགས་ལ་སྟངས་འཛིན་བྱ་རྒྱུའི་ཆེད་ཡིན་པའི་སྐོར་ལ་ངོས་འཛིན་བྱས་ཡོད་པ་རེད་ལ། རྒྱ་ནག་གཞུང་གིས་བོད་ནང་གི་བོད་སྐྱོར་ལས་བྱེད་ཟེར་བ་དང། འབྲེལ་ཡོད་གྲོང་ཁྱེར་དང་རྫོང། ས་གནས་ཁག་གི་ལས་བྱེད་ལས་བཟོ་བ་ཚོར་བོད་སྐད་དང་བོད་ཡིག་གི་སློབ་ཁྲིད་ཀྱི་ལས་གཞི་ཞིག་མགོ་བཙུགས་ཡོད་པའི་སྐོར། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གི་ནང་དུ་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་གནས་ཚུལ་སྤེལ་ནས། དེ་ནི་རྒྱ་ནག་གཞུང་གིས

ལས་བྱེད་ལས་བཟོ་བར་བོད་ཡིག་སློབ་ཁྲིད་ཀྱི་སྐབས་དང་པོའི་འཛིན་གྲྭར་ལས་བྱེད་པ་ལྔ་བརྒྱ་ལྷག་གིས་མཉམ་ཞུགས་བྱས་པའི་ནང་ནས་ཉིས་བརྒྱ་ནི་བོད་སྐྱོར་ལས་བྱེད་པ་ཡིན་པ་གསལ་པོ་བསྟན་པ་དང། སུམ་བརྒྱ་ལྷག་ནི་འབྲེལ་ཡོད་ཀྱི་ཚན་པ་དང་གྲོང་ཁྱེར། རྫོང། ས་ཁུལ་ཁག་གི་ལས་བྱེད་ལས་བཟོ་བ་ཡིན་ཞིང། དུས་མཚམས་དང་པོའི་བོད་ཡིག་སློབ་ཁྲིད་ཀྱི་དུས་ཡུན་ནི་སྤྱི་ཟླ་བཅུ་གཅིག་པའི་དཀྱིལ་བར་དུ་གཟའ་འཁོར་རེར་ཐེངས་རེ་འཚོགས་རྒྱུ་དང། དེའི་རིང་ལ་རྨང་གཞིའི་བོད་ཡིག་གི་ཀ་མད་སུམ་ཅུ་ནས་འགོ་བཙུགས་ནས་འཁྲིད་རྒྱུ་དང། ལྷ་སའི་སྐད་དང་རྒྱུན་གཏན་འཚོ་བའི་ཁྲོད་བེད་སྤྱོད་ཡོད་པའི་བོད་ཡིག་ཁྲིད་བཞིན་ཡོད་པ་རེད་ལ། དུས་མཚམས་གཉིས་པའི་བོད་ཡིག་སློབ་ཁྲིད་ཀྱི་དུས་ནི་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ལོ་དཀྱིལ་དུ་ཚུགས་པའི་རིང་བོད་སྐད་སྦྱོང་རྒྱུར་དགའ་མོས་ཡོད་པ་དང་བོད་ཡིག་གི་རྨང་གཞི་ཡོད་མཁན་ཚོར་འབྲིང་རིམ་འཛིན་གྲྭ་མུ་མཐུད་དུ་གཉེར་ནས་ཚང་མའི་འབྲི་ཀློག་གི་ནུས་པ་ཆེ་རུ་གཏོང་རྒྱུའི་འཆར་གཞི་ཡོད་པའི་སྐོར་བཤད་ཡོད་པ་རེད་ལ། བོད་ཀྱི་ཆབ་སྲིད་བཙོན་ཟུར་དང་བོད་ཀྱི་གནས་ཚུལ་ཉམས་ཞིབ་པ་འཇམ་དཔལ་སྨོན་ལམ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ཀྱི་རྫོང་དང་ས་ཁུལ་ཁག་གི་གཞི་རིམ་ལས་བྱེད་པའི་ནང་རྒྱ་རིགས་ལས་བྱེད་པ་མང་དུ་གཏོང་རྒྱུ་དང་རྒྱ་རིགས་ལས་བྱེད་པ་ཚོས་ཐད་ཀར་གཞི་རིམ་བོད་མི་མང་ལ་སྟངས་འཛིན་བྱ་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པར་ངོས་འཛིན་བྱས་ཡོད་པ་རེད། ཡང་སི་པེན་ནང་བཞུགས་པའི་བོད་ཀྱི་གནས་ཚུལ་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། རྒྱ་ནག་གི་བྱེད་ཐབས་དེ་ནི་ཆབ་སྲིད་དྲིལ་བསྒྲགས་དང་ལས་འགུལ་རང་བཞིན་གྱི་སྲིད་ཇུས་ཤིག་ཡིན་པ་ལས། བོད་ཀྱི་སྐད་ཡིག་ལ་མཐོང་ཆེན་བྱས་པ་ཞིག་མ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་བོད་ནང་གི་སློབ་གྲྭའི་ནང་དུ། བོད་ཀྱི་བྱིས་པ་རྣམས་ལ་བོད་སྐད་ཡིག་སློབ་ཁྲིད་ཉུང་དུ་གཏོང་གི་ཡོད་པའི་སྐོར་ཉེ་ཆར་ལྷ་སར་གནས་སྡོད་བོད་མི་ཞིག་གིས་ལྷ་སའི་ལྷ་ཀླུ་སློབ་ཆུང་དང་ལྷ་ས་སློབ་འབྲིང་སློབ་གྲྭ་སོགས་ཀྱི་ནང་དུ་བོད་ཡིག་གི་སློབ་ཚན་དང་འཛིན་གྲྭ་ཉུང་དུ་བཏང་ནས་རྒྱ་ཡིག་གི་འཛིན་གྲྭ་མང་དུ་བཏང་ཡོད་པ་མ་ཟད། ཆེད་དུ་རྒྱ་ཡིག་སློབ་ཁྲིད་བྱེད་མཁན་གྱི་དགེ་རྒན་རྒྱ་ནག་ནས་ཆེད་གཏོང་བྱེད་དགོས་པའི་སྐོར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྒྱ་ཡིག་གི་སྤྱི་སྐད་བོད་ནང་དུ་བེད་སྤྱོད་ཡོང་བར་ཤུགས་སྣོན་རྒྱག་བཞིན་པ་དེ་ནི་ཉེ་ཆར་ལྷ་སར་འཚོགས་པའི་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་དང་རང་སྐྱོང་ལྗོངས་སྲིད་གྲོས་སྐབས་བཅུ་གཉིས་པའི་ཚོགས་འདུ་ཐེངས་གཉིས་པ་ཟེར་བའི་ཐོག་རང་སྐྱོང་ལྗོངས་ཧྲུའུ་ཅི་ཟེར་བས་ཉིས་སྟོང་ཉེར་བཞི་ལོར་ལག་བསྟར་བྱ་རྒྱུའི་ལས་དོན་སྙན་སྒྲོན་ཞུས་པའི་ནང་དུ་བོད་མི་རྣམས་ཀྱིས་རྒྱལ་ཁབ་ཀྱི་སྤྱི་སྐད་དེ་རྒྱ་ཡིག་བེད་སྤྱོད་བྱེད་པར་ཤུགས་སྣོན་རྒྱག་རྒྱུ་དང་ལག་བསྟར་ཡོང་བ་བྱ་དགོས་པའི་སྐོར་བཤད་ཡོད་པ་རེད་ལ། གཞན་སྲིད་འཛིན་ཞི་ཅིན་ཕིང་གིས་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་འདོན་སྤེལ་བྱས་པའི་བདེན་འཚོལ་ཟེར་བའི་དུས་དེབ་འདོན་ཐེངས་གཉིས་པའི་ཐོག་དུས་རབས་གསར་པའི་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ལས་དོན་ལག་བསྟར་བྱ་དགོས་པའི་སྐོར་གྱི་རྩོམ་ཡིག་སྤེལ་ཏེ་ཐའེ་ཝན་དང་ཧོང་ཀོང། མ་ཁོ་གཙོ་བྱས་པའི་མི་དམངས་ཀྱི་བློ་སེམས་འགུག་ཐབས་བྱེད་པའི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་གྱི་ནུས་པ་སྔར་ལས་འདོན་སྤེལ་བྱ་རྒྱུ་དང་ཐའེ་ཝན་རྒྱ་ནག་དང་ཟླ་སྒྲིལ་ཡོང་ཐབས་ལ་ཤུགས་སྣོན་རྒྱག་རྒྱུ་ཡིན་པའི་སྐོར་བཤད་པ་དེ་ནི། ཐེངས་འདིར་ཐའེ་ཝན་གྱི་འོས་བསྡུའི་ཐོག་ནས་རྒྱ་ནག་ལ་ཕམ་ཉེས་ལྟ་བུ་བྱུང་སྟེ། ཐའེ་ཝན་གྱི་འོས་བསྡུ་རྒྱ་ནག་གི་འདོད་པ་བཞིན་མ་བྱུང་བ་སོགས་ཀྱི་གནད་དོན་ཁག་ཅིག་ལ་བརྟེན་ནས། ཞི་ཅིན་ཕིན་གྱི་འཐབ་ཕྱོགས་གཅིག་གྱུར་གྱི་སྲིད་ཇུས་ཀྱི་ཐོག་ནས་ནུས་པ་འདོན་རྒྱུར་དམིགས་པ་ཞིག་ཡིན་པའི་སྐོར་བཤད་ཡོད་པ་རེད་ལ། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་རྒྱ་ནག་གིས་ཡུ་གུར་མི་རིགས་གཙོ་བོར་གྱུར་པའི་གྲངས་ཉུང་ཁ་ཆེའི་མི་རིགས་སྡེབ་གསོད་བཏང་བར་ངོས་འཛིན་བྱས་ནས། ལོའི་གསུམ་འཁོར་བའི། དུས་དྲན་སྲུང་བརྩི་ཞུ་བའི་ཡོངས་ཁྱབ་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད་ལ། རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་སྲིད་འཛིན་ཟུར་པ་ཁྲོམ་ཕུ་དང་ད་ལྟའི་སྲིད་འཛིན་ལས་ཐོག་བྷའེ་ཌེན་རྣམ་གཉིས་ནས་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་གནས་སྡོད་བྱ་ཡུལ་དུ་མི་སྤྱོད་ལས་འདས་པའི་སྡུག་སྦྱོང་མནར་གཅོད་ཚབས་ཆེན་བཏང་བར་ངོས་འཛིན་གནང་བར་བསྔགས་བརྗོད་བྱེད་རྒྱུ་དང། ལོ་འདིར་ལོ་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུ་བ་དང་ཆབས་ཅིག་ཨ་རི་གཞུང་དང་ཕྱོགས་མཐུན་ལྡན་པའི་རྒྱལ་ཁབ་ཡོངས་ནས་ཡུ་གུར་མི་རིགས་གནས་སྡོད་བྱ་ཡུལ་དུ་མི་མང་སྡེབ་གསོད་བཏང་བའི་བྱ་སྤྱོད་ཀྱི་འགན

རྒྱ་ནག་གཞུང་གིས་བོད་ནང་དུ་གཏེར་ཁ་སྔོག་འདོན་གྱི་ལས་གཞི་ཤུགས་ཆེར་འགྲོ་བཞིན་པ་དེས་ཁོར་ཡུག་ལ་གནོད་སྐྱོན་ཐེབས་རྒྱུར་སེམས་འཚབ་བྱ་གཞི་ཞིག་ཏུ་གྱུར་ཡོད་པའི་སྐོར་བོད་སྐྱིད་ཀྱིས་གནས་ཚུལ་རྒྱང་སྲིང་ཞུ་བར་གསན་རོགས་གནང། ཀྲུང་གོ་ཞི་ཙང་དྲ་བ་ཞེས་པའི་སྟེང་ཕྱི་ཚེས་བཅུ་དགུ་གི་ཉིན་སྤེལ་བའི་གནས་ཚུལ་དང་འབྲེལ་ནས་ལྡི་ལི་ལ་རྟེན་གཞི་བྱས་པའི Tibet Rights Collective ཞེས་པའི་བོད་དོན་སྲིད་བྱུས་ཉམས་ཞིབ་ཁང་གིས་ཉེ་བའི་ཆར་རྒྱ་ནག་གཞུང་གིས

བོད་མཐོ་སྒང་དུ་གཏེར་རྫས་དེ་ཧབ་རྒྱུག་གིས་སྔོག་འདོན་བྱ་རྒྱུ་ཡིན་པར་སོང། ཁོར་ཡུག་ཆེད་མཁས་པ་དང་ཉམས་ཞིབ་པ་ཚོར་དེའི་ཐད་སེམས་འཚབ་སྐྱེ་གཞི་ཆགས་ཡོད་དེས་ན། ཁོར་ཡུག་གི་སྐོར་གྱི་ཆེད་ལས་པ་དང་གཏེར་འདོན་ཆེད་མཁས་པ་རྒེ་པེ་རེལ་ལ་ཧྥི་ཁྲི་ལགས་ཀྱིས་གོང་གི་གནས་ཚུལ་དེ་དང་འབྲེལ་ནས་སྙན་ཐོ་ཞིག་འདོན་སྤེལ་བྱས་ཡོད་པས་ན་ལི་ཐི་ཡམ་དེ་བཞིན་མ་འོངས་དྭངས་གཙང་གི་ཁོར་ཡུག་བསྐྲུན་པར་གལ་འགངས་ཆེན་པོ་ཆགས་ཡོད་ན་ར། རྒྱ་ནག་གིས་གཏེར་ཁ་དེའི་རིགས་བོད་ནང་སྔོག་འདོན་བྱེད་སྟངས་ཀྱི་ཐད་ནས་ཁོར་ཡུག་དང་སྤྱི་ཚོགས་ལ་བློ་ཡུལ་ལས་འདས་པའི་མཇུག་འབྲས་ཤིག་འབྱུང་རྒྱུ་ཡིན་པ་གསལ་སྟོན་གནང་བ་དང་མཚུངས་སུ། གཏེར་རྫས་དེའི་རིགས་སྔོག་འདོན་བྱེད་པར་རྒྱ་ནག་གཞུང་གིས་ས་གནས་ཀྱི་བོད་མི་ཚོ་གི་བསམ་ཚུལ་བསྡུ་ལེན་བྱས་མེད་པའི་ཁར། གཏེར་ཁ་ཤུགས་ཆེར་སྔོག་འདོན་བྱས་པ་ལ་རྐྱེན་བྱས་ནས་བོད་ནང་གི་རང་བྱུང་གི་སྐྱེ་དངོས་རིགས་སྣ་ཚོགས་ལ་གནོད་སྐྱོན་འབྱུང་རྒྱུ་ཡིན་པ་སོགས་གསལ་སྟོན་གནང་འདུག་ལ། གཞན་ད་དུང་སྙན་ཐོ་གི་ནང་རྒྱ་ནག་གིས་བོད་ནང་ལི་ཐི་ཡམ་གཏེར་ལས་རྒྱ་ཆེར་སྤེལ་བ་དེ་ས་ཁམས་ཆབ་སྲིད་ཀྱི་ཛ་དྲག་གི་གནད་དོན་ཙམ་ཞིག་མ་ཡིན་པར་གོ་ལའི་རང་བཞིན་གྱི་ཤུགས་རྐྱེན་ཐེབས་རྒྱུ་ཡིན་པའང་བརྗོད་འདུག་གང་ལྟར་རྒྱ་ནག་གིས་ཁ་མ་དཀར་མཛེས་ཀྱི་ཕྱོགས་ཀྱི་ཡ་ཆང་བཟུང་སྟེ་དྭངས་གཙང་གི་ནུས་པའི་འབྱུང་ཁུངས་ལི་ཐི་ཡམ་སྔོག་འདོན་བྱ་རྒྱུ་ལེགས་འགྲུབ་བྱུང་ཞེས་ཨེ་རྟོགས་བྱེད་བཞིན་པའི་དུས་སྐབས་འདི་ལ་འཇིགས་སུ་རུང་བའི་ཁོར་ཡུག་ཉམས་ཆག་དང་འགྲོ་བ་མིའི་ཐོབ་ཐང་རྡོག་རྫིས་ཀྱི་བྱ་སྤྱོད་དེ་བཞིན་དུ་ཧམ་པ་གི་སྒོ་ནས་མཐོ་སྒང་བོད་ཀྱི་རང་བྱུང་ཐོན་ཁུངས་སྔོག་འདོན་དང་འབྲེལ་ནས་ཕྱིར་ཚོང་ནང་འདྲེན་སོགས་ས་ཁམས་ཆབ་སྲིད་ཀྱི་གནད་དོན་ཛ་དྲག་ཏུ་འགྱུར་བཞིན་པའི་གནས་སྐབས་འདི་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གིས་བོད་ནང་སྤེལ་བཞིན་པའི་ཁོར་ཡུག་གི་གནོད་སྐྱོན་གྱི་ཐད་ལ་ལྟ་སྐུལ་ནན་པོ་གནང་དགོས་པའི་འབོད་སྐུལ་བྱས་འདུག། དེའང་བོད་ནང་གི་ལི་ཐི་ཡམ་སྔོག་འདོན་གྱི་སྐོར་གྱི་སྙན་ཐོ་འདོན་མཁན་སྐུ་ཞབས་རྒེ་པེ་རེལ་ལ་ཧྥི་ཁྲི་ལགས་ཀྱིས་ཉེ་བའི་དུས་སུ་བོད་ཀྱི་བརྙན་འཕྲིན་ལས་རིམ་གྱི་བཅར་འདྲི་ཞིག་གི་སྐབས་དང་བསྟུན་ནས་རྒྱ་ནག་གིས་བོད་ནང་གཏེར་འདོན་ལས་གཞི་ཤུགས་ཆེ་སྤེལ་བའི་ཉེར་ལེན་གིས་ཁོར་ཡུག་ལ་ཐེབས་པའི་ཤུགས་རྐྱེན་ཧ་ཅང་གི་ཛ་དྲག་ཡིན་པའི་སྐོར་ནས་གསུངས་ན།

ཟུར་བྷེ་ཀྲི་ནི Reuters གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་དུ། བདུན་ཕྲག་འདིའི་ནང་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ཚོགས་ཆུང་གིས་སུ་ཝེ་སི་བཟོ་སྐྲུན་ལས་རིགས་ཁང་དེར་ཕྱག་བྲིས་ཤིག་གནང་སྟེ། ལས་ཁང་དེའི་འཛིན་སྐྱོང་འགན་འཛིན་རྣམས་མང་ཚོགས་ཀྱི་ཉན་ཞིབ་ནང་ཆེད་ཕེབས་ནས་ལས་ཁང་དེ་དང་རྒྱ་ནག་གཞུང་གི་ཁེ་ལས་བར་འབྲེལ་བ་ཡོད་པར་ཨ་མེ་རི་ཀའི་བློ་འཚབ་ཡོད་པའི་ཐད་གསལ་བཤད་གནང་དགོས་པའི་སྐོར་གསུངས་ཡོད་པ་རེད། སྤྱིར་ལོ་སྔོན་མར་སུ་ཝེ་སི་བཟོ་སྐྲུན་ཁེ་གཉེར་ལས་ཁང་དེས་ཡིག་ཐོག་ནས་ཨ་རིའི་གྲོས་ཚོགས་སུ་ལན་འདེབས་གནང་ཡོད་ཀྱང། ལན་འདེབས་དེའི་ནང

རྒྱ་ནག་ནི་གསར་འགོད་པ་བཙོན་འཇུག་བྱེད་མཁན་ཨང་དང་པོ་དེ་ཆགས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་རྒྱ་ནག་ཏུ་ཡུ་གུར་མི་རིགས་བཙོན་འཇུག་བྱས་པའི་གྲངས་འབོར་ཤིན་ཏུ་མང་ལ། གནད་དོན་དེས་རྒྱ་ནག་གི་གསར་འགོད་རང་དབང་གི་གནས་སྟངས་མངོན་གསལ་དོད་པོར་མཚོན་ཡོད་པ་དང། ཁ་ཆེའི་ཆོས་ལུགས་ལ་དད་མོས་བྱེད་མཁན་མང་ཤས་ཡིན་པའི་ཡུ་གུར་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བ་ཆགས་བསྡད་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཡུ་གུར་བ་བཅུ་དགུ་བཙོན་འཇུག་བྱས་པར་ཞིབ་འཇུག་ནན་མོ་བྱས་པ་ལས། རྒྱ་ནག་གིས་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱས་པ་ཡིན་ན་ཁ་བྲལ་རིང་ལུགས་པ་དང་འཇིགས་སྐུལ་རིང་ལུགས་པར་བརྩི་བཞིན་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་འཁོད་ཡོད་པ་རེད། ཨ་རི་སོགས་འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཁག་གིས་ཡུ་གུར་དང་བོད་སོགས་ནུབ་བྱང་ས་ཁུལ་གྱི་མི་རིགས་རྣམས་རྩ་མེད་བཟོ་བཞིན་པའི་སྲིད་ཇུས་ལ་སྐྱོན་བརྗོད་ནན་མོ་བྱེད་ཆོག་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་ལས་ཁུངས་ནས་རྒྱ་ནག་གིས་ཡུ་གུར་ས་ཁུལ་དུ་མིའི་རིགས་ལ་གནོད་སྐྱོན་བཟོ་བའི་ནག་ཉེས་བསགས་ཡོད་པའི་སྐོར་གྱི་ཉེན་བརྡ་བཏང་ཡོད་པ་རེད། ཧྥི་ལི་ཕིན་དང་ཁེ་ན་ཏྲ་རྒྱལ་ཁབ་གཉིས་ཀྱི་བར་ལ་བདེ་འཇགས་སྲུང་སྐྱོབ་ཀྱི་ཐོག་མཉམ་འབྲེལ་བྱ་རྒྱུའི་ཐད་མོས་མཐུན་བྱུང་ཡོད་པ་རེད་ཧྥི་ལི་ཕིན་རྒྱལ་སྲུང་དྲུང་ཆེ་གྷེ་བི་ཁྲི་ལགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་དུ་འགྲེལ་བརྗོད་གནང་དོན། རེས་གཟའ་པ་སང་ཉིན་ཧྥི་ལི་ཕིན་དང་ཁེ་ན་ཏྲ་རྒྱལ་ཁབ་གཉིས་ཀྱིས་བདེ་འཇགས་སྲུང་སྐྱོབ་ཀྱི་ཐད་ཕྱོགས་གཉིས་ཀྱིས་མཉམ་འབྲེལ་བྱེད་རྒྱུའི་གྲོས་མཐུན་ལ་མཚན་རྟགས་བཀོད་ཡོད་པ་དང། ཡུལ་གྲུ་གཉིས་བར་གྱི་བདེ་སྲུང་གི་ཐད་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུའི་འདུན་པ་ཤུགས་ཆེ་ཡོད་པ་དེའི་ཐོག་ལ་ང་རང་དགའ་ཚོར་ཆེན་པོ་ཡོད་པ་དང་གཞན་དང་འདྲར་གྲོས་མཐུན་དེའི་ཐོག་ནས་ཕྱོགས་གཉིས་ཀྱི་དམག་དཔུང་བར་ལའང་གྲོས་མཐུན་འཇོག་སྲིད་པ་ཞིག་ཡིན་པའི་སྐོར་གསུངས་པ་རེད། ཧྥི་ལི་པིན་གྱི་རྒྱལ་སྲུང་བློན་ཆེན་ལས་ཁུངས་ནས་ཧྥི་ལི་པིན་དང་ཁེ་ན་ཏྲ་གཉིས་ཀྱི་བར་ལ་དམག་དོན་སློབ་སྦྱོང་དང་ཕྱོགས་གཉིས་ཀྱི་ཕན་ཚུན་ཉམས་མྱོང་བརྗེ་རེས་དང་གནས་ཚུལ་མཉམ་སྤྱོད། ཞི་བདེ་སྲུང་སྐྱོབ་ཀྱི་ལས་དོན་ནང་མཉམ་ཞུགས་དང། གོད་ཆག་གི་སྐབས་སུ་མྱུར་སྐྱོབ་ཀྱི་ལས་དོན་ནང་ཞུགས་རྒྱུ་བཅས་ཀྱི་ཐོག་ལ་མཉམ་འབྲེལ་བྱ་རྒྱུ་ཡིན་པའི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་རེད་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ནང་གཏན་འཇགས་ཁྲིམས་ཞིབ་ཁང་དུ་རྒྱ་ནག་གིས་ཧྥི་ལི་ཕིན་གྱི་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདག་དབང་ལ་རྩོད་ལེན་ཤུགས་ཆེན་བྱས་པའི་ཁྲིམས་དོན་ཐག་གཅོད་ཀྱི་སྐབས་སུ་ཁེ་ན་ཏྲས་ཧྥི་ལི་ཕིན་ལ་རྒྱབ་སྐྱོར་བྱས་ཏེ་རྒྱ་ནག་གིས་རྩོད་བཞིན་པའི་གནད་དོན་དེའི་ཐད་རྒྱལ་སྤྱིའི་ཁྲིམས་ཐོག་ནས་གཞི་རྩ་གང་ཡང་མེད་པའི་སྐོར་བཤད་དེ་ཐག་གཅོད་བྱས་ཡོད་ནའང་རྒྱ་ནག་གིས་དེ་ལ་ངོས་འཛིན་བྱེད་ཀྱི་མེད་པ་རེད་སྤྱི་ཟླ་བཅུ་བའི་ནང་དུ་ཁེ་ན་ཏྲའི་མི་མངོན་པའི་དམག་གི་གྲུ་གཟིངས་བེད་སྤྱོད་བཏང་སྟེ་ཁྲིམས་འགལ་གྱིས་ཧྥི་ལི་པིན་མཚོ་ཐོག་ཏུ་ཉ་འཛིན་མཁན་གྱི་གྲུ་གཟིངས་འཛུལ་ཞུགས་བྱེད་པ་སོགས་ལ་སྟངས་འཛིན་བྱེད་རྒྱུའི་མོས་མཐུན་བྱུང་ཡོད་པ་དེ་དག་གི་ཐོག་ནས་ཀྱང་ཡུལ་དེའི་མཚོ་རྒྱུད་དུ་རྒྱ་ནག་གིས་བདག་དབང་རྩོད་བཞིན་པ་དེ་བཙན་འཛུལ་ཡིན་པའི་ཐོག་ལ་ལྟ་སྲུང་བྱེད་པར་ཕན་ཐོགས་ཡོང་དགོས་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད།

ཉེ་ཆར་ཨ་རིའི་མིའི་རིགས་རིག་པའི་ཞིབ་འཇུག་གི་གྲུབ་འབྲས་ལས། འཛམ་གླིང་ཡོངས་སུ་གཉེན་སྒྲིག་གི་སྲོལ་རྒྱུན་དེ་མུ་མཐུད་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཏུ་གྱུར་ཡོད་པའི་ཉེན་བརྡ་བཏང་ཡོད་པའི་སྐོར་དང། གནད་དོན་དེ་དང་འབྲེལ་བའི་ཐད་རྡོ་རྗེ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ནི་རྡོ་རྗེ་མཚོ་ཡིན། ཅིའི་ཕྱིར། འཛམ་གླིང་གང་སར་བུད་མེད་ཚོས་གཉེན་སྒྲིག་མི་བྱ་རྒྱུར་གདམ་ག་བྱེད་དགོས་དོན་གང་ཡིན་ཞེས་འགོ་བརྗོད་དུ་བྲིས་པའི་རྩོམ་ཡིག་ཅིག་ཨ་མི་རི་ཀའི་ཧིའུ་སི་ཀྲན་སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ་ལྡེ་ན་ཧན་ནཱ་ཧྥོར་ཌི་ཡིས་སྣེ་ཁྲིད་པའི་ཞིབ་འཇུག་པ་ཚོས་བུད་མེད་ཚོས་སྲོལ་རྒྱུན་གཏོར་དགོས་དོན་གྱི་རྒྱུ་རྐྱེན་ཐད་རྩད་གཅོད་དང་ཞིབ་འཇུག་བྱས་ཏེ་བྲིས་པ་ཞིག་ཉེ་སྔོན་འདོན་སྤེལ་བྱས་ཡོད་པ་རེད། རྩོམ་ཡིག་དེའི་ནང་དུ་གསར་ལམ་ཁག་ཏུ་ཅིའི་ཕྱིར་འཛམ་གླིང་གང་སར་ད་ལྟ་བུད་མེད་ཚོས་ཁེར་རྐྱང་གི་མི་ཚེ་སྐྱེལ་རྒྱུར་གདམ་ག་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་དམ་ཞེས་པ་དང། ཡང་རང་དབང་གི་རེ་འདུན་ལ་ཁ་ཕྱོགས་ནས་ཉི་ཧོང་གི་བུད་མེད་ཚོས་གཉེན་སྒྲིག་མི་བྱེད་རྒྱུ་གདམ་ག་བྱས་པ། དེ་བཞིན་ཁ་ན་ཌ་རྒྱལ་ཁབ་ཀྱི་མི་འབོར་ཕྱེད་ཀ་མ་ཟིན་ཙམ་གྱིས་ངེས་པར་དུ་གཉེན་སྒྲིག་བྱ་དགོས་པ་ཞིག་མིན་པར་བསམ་གྱི་ཡོད་ཅེས་དང། དེ་བཞིན་ཆི་ལི་ནང་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་བཞིན་ཡོད་ཅེས་སོགས་འགོ་བརྗོད་དུ་བཀོད་པའི་གསར་འགྱུར་དེ་དག་ལས་འཛམ་གླིང་ཡོངས་སུ་གཉེན་སྒྲིག་ནི་མུ་མཐུད་རྒྱུན་གནས་ཐུབ་རྒྱུར་ཉེན་ཁའི་རང་བཞིན་ཞིག་ཆགས་ཡོད་པ་བསྟན་འདུག་ཅེས་གསལ་འདོན་གནང་ཡོད་པ་རེད། མིའི་རིགས་ཀྱི་རིག་པ་བ་ལྕམ Dinah Hannaford གི་རྩོམ་ཡིག་དེའི་ནང་དུ་གྲངས་ཐོ་ཁག་ལས་བཤད་སྟངས་དེར་རྒྱབ་སྐྱོར་ཐོབ་ཡོད་དཔེར་ན་ཨ་རིའི་ནང་གཅིག་དགུ་ལྔ་བཅུ་ང་དྲུག་ལོར་ཐེངས་དང་པོར་གཉེན་སྒྲིག་བྱེད་མཁན་དག་ལས་བུད་མེད་ལོ་ན་ཉི་ཤུ་ཙམ་དང་སྐྱེས་པ་ལོ་ན་ཉི་ཤུ་རྩ་གཉིས་ཙམ་ཡིན་པ་དང་ཉིས་སྟོང་བཅུ་དྲུག་ལོར་བུད་མེད་ཀྱི་ལོ་ཚད་ཉི་ཤུ་རྩ་བདུན་ཙམ་དང་སྐྱེས་པའི་ལོ་ཚད་ཉི་ཤུ་རྩ་དགུ་ཙམ་བར་འཕར་ཡོད་གནས་སྟངས་འདི་ཡང་འཛམ་གླིང་རང་བཞིན་ཞིག་ཆགས་འདུག་ད་ལྟ་འཛམ་གླིང་སྟེང་མི་འབོར་སྤྱིའི་བརྒྱ་ཆའི་བརྒྱད་ཅུ་གྱ་དགུ་ཙམ་གཉེན་སྒྲིག་གི་གྲངས་ཚད་ཇེ་དམའ་རུ་འགྲོ་བཞིན་པའི་རྒྱལ་ཁབ་ཁག་ནང་འཚོ་གནས་བྱེད་བཞིན་ཡོད་ཅེས་བཀོད་འདུག་དགེ་རྒན་ཆེན་མོ་ཁོང་གིས་གསུངས་པར་མིའི་རིགས་ཀྱི་རིག་པ་བ་ཞིག་ཡིན་པའི་ཆ་ནས་ང་ཚོས་རིག་གཞུང་གང་མང་ཞིག་གི་རྒྱབ་ལྗོངས་དང་ལོ་རྒྱུས་བཅས་ལ་རྒྱུས་ལོན་དང་རྟོག་ཞིབ་གནང་བ་ཡིན་སྐོར་འགྲེལ་བརྗོད་བྱས་འདུག། ཞིབ་འཇུག་མི་སྣས་གཉེན་སྒྲིག་མི་བྱ་རྒྱུར་འདམ་ག་བྱེད་མཁན་བུད་མེད་ཇེ་མང་ནས་ཇེ་མང་དུ་འགྲོ་དགོས་པའི་རྒྱུ་རྐྱེན་རྒྱུས་ལོན་བྱུང་བའི་ཁྲོད་ཀྱི་གཅིག་ནི། ཁྱོ་ག་ཚོར་བཟའ་ཟླར་བློ་དཀར་མེད་པའི་གནད་དོན་དང་དེ་བཞིན་ལས་གནས་ཀྱི་གོ་སྐབས་དང། རང་དབང་རང་ཚུགས་ཀྱི་རང་བཞིན་གོང་མཐོར་གཏོང་དཀའ་བ། གཞན་ཡང་ཕ་མ་དང་ཕུ་ནུ་མིང་སྲིང་ཚོའི་ལྷན་དུ་འཚོ་བ་སྐྱེལ་ན་དེ་བས་བདེ་འཇགས་ཡིན་པར་ངོས་འཛིན་བྱེད་པ་བཅས་ཡིན་འདུག་ཡང་ལོ་རྒྱུས་ཐོག་ནས་བལྟས་ཡོང་ན་འཛམ་བུ་གླིང་གི་ཁྱབ་ཁོངས་སུ་གཉེན་སྒྲིག་ནི་བུད་མེད་མང་ཆེ་བར་དོན་དག་བཟང་པོ་ཞིག་མིན་པས་ཁོ་ཚོས་དེ་རུ་ཐག་གཅོད་ཀྱི་བྱེད་ཐབས་ཤིག་འཚོལ་རྒྱུར་འབད་བརྩོན་བྱེད་བཞིན་ཡོད་ཅེས་ཀྱང་ཞིབ་འཇུག་དེའི་ནང་དུ་བཀོད་འདུག་མིའི་རིགས་ཀྱི་རིག་པ་བ་ཁོང་དང་ཁོང་གི་ལས་རོགས་རྣམས་ཀྱིས་བུད་མེད་ཚོའི་ཁྲོད་གཉེན་སྒྲིག་བྱས་མྱོང་ཡོད་མེད་གཉིས་ཀ་དང་བཟའ་འཐོར་བྱས་ཟིན་པ། བཟའ་ཟླ་ཚེ་ལས་འདས་པ་བཅས་ཀྱི་ཁྲོད་བསྐྱར་དུ་གཉེན་སྒྲིག་བྱེད་འདོད་མེད་མཁན་ཚོར་དེའི་རྒྱུ་རྐྱེན་ཐད་རྟོག་ཞིབ་བྱས་ཡོད་འདུག་ལ། ཞིབ་འཇུག་ཁྲོད་སྤྱི་ཚོགས་མང་པོ་ཞིག་ཏུ་གལ་ཏེ་བུད་མེད་ཚོར་གདམ་ག་ཡོད་ཚེ་རང་ཉིད་ཀྱི་ཁྱིམ་དུ་ཕ་མ་དང་ཕུ་ནུ་མིང་སྲིང་ཚོ་མཉམ་དུ་འཚོ་སྡོད་བྱེད་འདོད་ཡོད་པ་ལས་ཁྱོ་གའི་མཉམ་དུ་འཚོ་སྡོད་བྱེད་འདོད་མེད་པ་དང་བུད་མེད་དེ་རིགས་ཀྱིས་རང་གི་ཕ་མ་དང་ནང་མི་དུས་ནམ་ཡིན་རུང་སྐྱུར་གཡུག་དང་མགོ་སྐོར་རྫུན་གཏམ་བཤད་པ་སོགས་བྱེད་མི་སྲིད་པར་ཡིད་ཆེས་བྱེད་བཞིན་ཡོད་པ་གསལ་འདོན་བྱས་ཡོད་པ་རེད། ཡང Houston སློབ་ཆེན་གྱི་མིའི་རིགས་ཀྱི་རིག་པ་བ་དང་དགེ་རྒན་ཆེན་མོ་ལྕམ Dinah Hannaford གིས་ཞིབ་འཇུག་ལས་དོན་འདིས་གཉེན་སྒྲིག་བྱེད་འདོད་མེད་མཁན་གྱི་བུད་མེད་ཚོར་རྒྱབ་སྐྱོར་བྱས་པ་མིན་པར། ང་ཚོས་གཉེན་སྒྲིག་དང་འབྲེལ་བའི་གནད་དོན་ལ་དོ་སྣང་དང་བསམ་གཞིགས་ཡོང་ཐབས་བྱས་པ་ཞིག་ཡིན་སྐོར་གསལ་བཤད་བྱས་འདུག། ཡང་ཉེ་སྔོན་ལྷོ་ཀོ་རི་ཡའི་ནང་བུད་མེད་གཉེན་སྒྲིག་མི་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་ཡོད་པ་མ་ཟད། རྒྱ་ནག་ནང་གཉེན་སྒྲིག་བྱེད་མཁན་གྱི་མི་འབོར་དེ་ལོ་རྒྱུས་ཐོག་ཆེས་དམའ་ཤོས་ཆགས་ཡོད་སྐོར་སོགས་གཞུང་ཕྱོགས་ནས་ཁྱབ་བསྒྲགས་བྱས་ཡོད་པ་རེད། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང། བཟའ་འཐོར་མང་ཤོས་ཀྱི་ས་ཁུལ་ཁག་ནི་པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀོང་ཀྲུའུ་སོགས་ཡིན་པ་དང་ཡང་བཟའ་འཐོར་གྱི་གྲངས་འབོར་ཆེས་ཉུང་ཤོས་ཀྱི་མངའ་ཁུལ་ནི་བོད་རང་སྐྱོང་ལྗོངས་དང་ཀན་སུའུ་མཚོ་སྔོན་བཅས་ཡིན་འདུག་སྤྱིར་རྒྱ་ནག་ཁྱོན་ཡོངས་སུ་བཟའ་འཐོར་གྱི་གྲངས་འབོར་མང་ཤོས་དག་ནི་དཔལ་འབྱོར་འཕེལ་རྒྱས་ཕྱིན་པའི་གྲོང་ཁྱེར་ཆེ་ཁག་ཡིན་པ་དང་རྒྱ་ནག་གི་དངོས་ཟོག་ཐོན་སྐྱེད་ཞིབ་འཇུག་ཁང་གི་བསྡོམས་ཐོ་གཞིར་བཟུང་ན་པེ་ཅིན་དང་ཧྲང་ཧའེ། ཧྲིན་ཀྲུའུ། ཀོང་ཀྲུའུ། ཞཱ་མིན། ཏཱ་ལིན། ཧང་ཀྲུའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ། རྒྱ་ནག་གཞུང་འབྲེལ་གྱི་སྙན་ཐོ་གཞིར་བཟུང་ན་གྲོང་ཁྱེར་ཆེ་ཁག་ཏུ་བཟའ་འཐོར་མང་བའི་རྒྱུ་རྐྱེན་གཙོ་བོ་དྲུག་བགྲངས་ཡོད་པའི་ནང། ཁང་པ་ཉོ་རྒྱུའི་དོན་དུ་བཟའ་ཚང་འཐོར་བ་དང་དེ་བཞིན་ཁྱོ་ཤུག་གཉིས་བར་མཛའ་སེམས་ཀྱི་གནད་དོན། ཡང་མནའ་མ་དང་སྒྱུག་མོའི་འབྲེལ་བ་མི་ལེགས་པ། བཟའ་ཚོ་གཉིས་བར་གཤིས་ཀ་མི་མཐུན་པ། ཁྱིམ་ཚང་དུ་རྩུབ་སྤྱོད་ཀྱི་གནད་དོན་བྱུང་བ། བཟའ་ཚོ་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་རྒྱུ་རྐྱེན་གཙོ་བོ་ཁག་ཡིན་ལུགས་བཀོད་འདུག། གནས་ཚུལ་འདིའི་ཐད་ཨ་མེ་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ་བཅར་འདྲི་བྱས་པར་ཁོ་མོས་རྒྱ་ནག་ནང་བཟའ་འཐོར་གྱི་གྲངས་འབོར་ཛ་དྲག་གིས་ཇེ་མང་དུ་འགྲོ་བཞིན་པ་དེར་རྒྱུ་རྐྱེན་གཙོ་བོ་གསུམ་ཡོད་པར་ངོས་འཛིན་བྱས་ཡོད་ཅིང་དེ་དག་ནི་དཔལ་འབྱོར་དང་སྤྱི་ཚོགས་ཁྲོད་ཀྱི་གནས་བབ། ཁྱོ་ཤུག་གང་རུང་གིས་ཕྱི་ཕྱོགས་སུ་དགའ་རོགས་བཙལ་བ་བཅས་ཡིན་སྐོར་བརྗོད་བྱུང།

钱就来能使鬼推磨། ད་ལྟའི་དུས་འདིར་རྒྱ་ནག་གི་ཆབ་སྲིད་ལམ་ལུགས་དང་སྤྱི་ཚོགས་ཀྱི་ཁོར་ཡུག་དག་གིས་མི་རྣམས་ལ་དཔལ་འབྱོར་འཚོལ་སྒྲུབ་གཙོ་གཉེར་བྱེད་པའི་འདུ་ཤེས་སླེབས་བཅུག་སྟེ། མི་རྣམས་ཀྱི་སེམས་སུ་དངུལ་ལོར་ནི་ཀུན་ལས་རྩ་ཆེ་ཞིང་ཡོད་ཚད་ཉོ་ཐུབ་པར་འདོད་ཀྱི་ཡོད་སྟབས། ཚང་མས་དངུལ་ལོར་གྱི་ཆེད་དུ་གང་ཡང་སྒྲུབ་ཐུབ་པའི་གནས་སུ་སླེབས་ཡོད་སྟབས་མི་དང་མིའི་བར་གྱི་མཛའ་བརྩེ་དང་ཀུན་སྤྱོད་སོགས་ཉམས་ཆགས་སུ་འགྲོ་བའི་དུས་མཚུངས་རྒྱ་ནག་ནང་གོ་གནས་མཐོ་ཙམ་དང་རྒྱུ་ནོར་ཡོད་མཁན་དག་གིས་དུས་རྒྱུན་རང་ཉིད་ཀྱི་བཟའ་ཟླར་རྒྱབ་འགལ་ཐོག་བུད་མེད་གཞན་དག་དགའ་རོགས་ལ་བརྟེན་པའི་གནས་ཚད་ནི་དར་ཁྱབ་ཧ་ཅང་ཆེན་པོ་ཡིན་ཞིང་འགྲོ་བ་མིའི་བཟང་སྤྱོད་དང་རང་ནས་འགལ་བའི་བྱ་སྤྱོད་མང་པོ་ཞིག་བྱུང་བཞིན་ཡོད་ལ་དེ་དག་ཚང་མ་ནི་རྒྱ་ནག་གི་ཆབ་སྲིད་དང་ཁྲིམས་ལུགས་ལ་འབྲེལ་བ་དམ་པོ་ཆགས་ཡོད་ཅེས་གསུངས་བྱུང། གཞན་ཡང་ལྕམ་ཀྲང་ཅན་གྱིས་བོད་ཀྱི་ས་ཁུལ་དུ་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཆེ་བའི་གྲོང་ཁྱེར་ཆེ་ཁག་དག་དང་བསྡུར་ན་ཉུང་བའི་རྒྱུ་རྐྱེན་ནི་ས་ཁུལ་མི་འདྲ་བ་འདི་གཉིས་ཀྱི་མིའི་བསམ་བློའི་ནང་རྒྱུ་ནོར་ལ་འཛིན་པའི་འདུ་ཤེས་ཀྱི་བར་ཁྱད་ལས་བྱུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག། 西藏的离婚率低哈， 因为西藏也也很穷， 也不富。 嗯哼。 那为什么他离婚率还会低呢？ 那个很富的地方， 物价很高的地方， 北京、 上海、 深圳、 广州这些， 他的离婚率为什么那么高呢？ 那就是他的那个观念嘛， 是观念不同， 就是说文化有。 呀， 那个环键就是呀， 这个撒开达个么囊些。 ᱡᱟᱱᱩᱨ ᱱᱤ ᱠᱤᱞᱤ ᱪᱚᱣᱩᱨ ᱧᱮᱱ ᱡᱮᱢᱵᱟ ᱣᱮᱢᱟ ᱪᱩᱨ རྒྱུ་ནོར་ཐོག་དེ་ལྟ་བུའི་འདོད་རྔམ་ཆེན་པོ་མེད་པར་མིའི་མཛའ་བརྩེ་དང་ཀུན་སྤྱོད་བཅས་ལ་བརྩི་བཀུར་ཆེ་ཙམ་ཡོད་པ་བཅས་ནི་བོད་མིའི་བཟའ་འཐོར་གྱི་གྲངས་འབོར་དེ་རྒྱ་ནག་རྒྱལ་ཡོངས་ཀྱི་ཉུང་ཤོས་ཡིན་པའི་རྒྱུ་རྐྱེན་ཡིན་སྲིད་པའི་དཔྱད་བརྗོད་གནང་བྱུང། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་རྒྱང་བསྲིང་བྱས་ཚར་བ་ཡིན།

རྒྱ་ནག་གིས་བཙོན་འཇུག་བྱས་པའི་གསར་འགོད་པ་བཞི་བཅུ་ཞེ་བཞི་ཡོད་པ་ལས་ཡུ་གུར་མི་རིགས་ཀྱིས་ཕྱེད་ཀ་ཙམ་ཟིན་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། ཧྥི་ལི་ཕིན་དང་ཁེ་ན་ཌ་རྒྱལ་ཁབ་གཉིས་ཀྱི་བར་ལ་བདེ་འཇགས་སྲུང་སྐྱོབ་ཀྱི་ཐོག་མཉམ་འབྲེལ་བྱེད་རྒྱུའི་ཐད་མོས་མཐུན་བྱུང་བ་རེད། ཧྥི་ལི་ཕིན་རྒྱལ་སྲུང་དྲུང་ཆེ་གྷེ་བི་ཁྲི་ལགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་དུ་འགྲེལ་བརྗོད་གནང་དོན། རེས་གཟའ་པ་སངས་ཉིན་ཧྥི་ལི་ཕིན་དང་ཁེ་ན་ཌ་རྒྱལ་ཁབ་གཉིས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་ཐད་ཕྱོགས་གཉིས་ཀྱིས་མཉམ་འབྲེལ་བྱེད་རྒྱུའི་གྲོས་མཐུན་ལ་མཚན་རྟགས་བཀོད་ཡོད་པ་དང། ཡུལ་གྲུ་གཉིས་བར་གྱི་བདེ་སྲུང་གི་ཐད་འབྲེལ་བ་གཏིང་ཟབ་ཏུ་གཏོང་རྒྱུའི་འདུན་པ་ཤུགས་ཆེ་ཡོད་པ་དེའི་ཐོག་ལ་ང་རང་དགའ་ཚོར་ཆེན་པོ་ཡོད་པ་དང་གཞན་དག་འདིར་གྲོས་མཐུན་དེའི་ཐོག་ནས་ཕྱོགས་གཉིས་ཀྱི་དམག་དཔུང་བར་ལའང་གྲོས་མཐུན་འཇོག་སྲིད་པ་ཞིག་ཡིན་པའི་སྐོར་གསུངས་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན།